ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་ཆེད་ཀྱི podcast བསྐྱར་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། འདས་པའི་ཉིན་མ་གཉིས་ཙམ་རིང་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ཐོག་ལ། ཟླ་བ་བཞི་པའི་སྐད་སྒྲ་ཟེར་བའི་བརྙན་ཐུང་ཞིག་དར་ཁྱབ་ཆེན་པོ་བྱུང་ཡོད་པ་འདིའི་ནང་ལ་ཡང། གྲོང་ཁྱེར་ཧྲང་ཧའེ་གྱི་གྲོང་མི་ཚོས་ཁོ་ཚོར་འཕྲད་པའི་དཀའ་ངལ་ངོ་སྤྲོད་བྱས་པའི་སྐད་སྒྲ་མང་པོ་ཞིག་བསྡུ་རུབ་བྱས་ཏེ་ཧྲང་ཧའེ་གི་དཀའ་སྡུག་ཆེ་བའི་ཟླ་བ་དེ་མཚོན་རྒྱུའི་ཐབས་ཤེས་བྱས་འདུག་རྒྱ་ནག་གཞུང་གིས་ཟླ་བ་བཞི་པའི་སྐད་སྒྲ་ཟེར་བ་འདི་དྲ་ལམ་ཐོག་ཐོན་མ་ཐག་མྱུར་དུ་དེ་མེད་པ་བཟོ་རྒྱུའི་ཐབས་ཤེས་བྱས་ཡོད་ན་ཡང་ད་དུང་སྤྱི་ཚོགས་དྲ་ལམ་ཐོག་མི་མང་པོ་གཅིག་གིས་འགྲེམ་སྤེལ་བྱེད་ཀྱི་ཡོད་པ་དང་དེར་དོ་སྣང་ཧ་ཅང་ཆེན་པོ་བྱེད་ཀྱི་ཡོད་འདུག་པས་དེ་རིང་ང་ཚོའི podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་བརྙན་ཐུང་འདིའི་སྐོར་ལ་ཡང་བགྲོ་གླེང་ཁ་ཤས་ཞུ་གི་ཡིན། འདས་པའི་ཟླ་བ་གཅིག་ལྷག་ཅིག་ནང་ལོགས་ཧྲང་ཧའེ་ལ་ཡང་ནད་ཡམས་ཀྱི་རྐྱེན་པས་ད་བཀག་སྡོམ་བྱས་རྗེས་ཡིན་ན་རྒྱ་ནག་གཞུང་གིས་དམ་དྲག་ཞིབ་བཤེར་བྱས་སྟབས་མི་མང་ལ་དཀའ་ངལ་འཕྲད་པའི་གནས་ཚུལ་དེ་ཡིན་ན་དེ་རིང་ཁ་སང་རྒྱ་ནག་ནང་ལོགས་ཀྱི་སྤྱི་ཚོགས་དང་ཁོར་ཡུག་དང་ཆབ་སྲིད་དང་དཔལ་འབྱོར་དང་གང་གའི་ནང་ལོགས་ཀྱི་གནས་ཚུལ་ཆེ་ཤོས་ཤིག་ཆགས་བསྡད་ཡོད་རེད་དེའི་ཤུགས་རྐྱེན་དེ་ཆེན་པོ་ཞེ་པོ་ཞིག་འདུག་ཤུགས་རྐྱེན་དེ་ཚོའི་ནང་ལོགས་ནས་གཅིག་ཡིན་ན་ག་རེ་འདུག་ཟེར་ན་དྲ་ལམ་ཐོག་ལ་ཡང་དེ་རིང་ཁ་སང་རྒྱ་ནག་གི་ནང་ལོགས་ཀྱི་མི་མང་ཚོས་ཁོང་ཚོའི་ད་དཀའ་ངལ་དེ་ཚོ་བཤད་ཡག་ཡང་དེ་སྔོན་དང་བསྡུར་བ་ཡིན་ན་ཕྲན་བུ་བློ་ཁོག་ཆེ་རུ་དང་གཅིག་བཤད་མཁན་མང་རུ་དེ་ཞེ་དྲག་ཕྱིན་ཡོད་པའི་བཟོ་འདྲ་འདུག་ད་འདས་པའི་ཉིན་མ་གཉིས་ཤིག་ནང་ལོགས་ལ་ཡང་དེ་ཚོའི་ནང་ནས་དམིགས་བསལ་ཅིག་གར་འདུག་ཟེར་ན་ཟླ་བ་བཞི་པའི། སྐད་སྒྲ་ཟེར་ཡག་གཅིག་བརྙན་ཐུང་ཞིག་འདུག་འདི་ཐོན་བྱས་ཡིན་ན་བརྙན་ཐུང་འདི་ལྟ་མཁན་ཞེ་པོ་ཞིག་བྱུང་བྱས། བྱུང་པའི་རྗེས་ལ་ཡིན་ན་ད་རྒྱ་ནག་གཞུང་གིས་བཀག་ཐབས་བྱས་བཞག་འདི་ལས་དེ་རིང་ཁ་སང་ཡིན་ན་མུ་མཐུད་བྱས་ཡིན་ན་ད་དྲ་ལམ་ཐོག་ལ་ཡང་མཐོང་ཡག་འདུག་ཟེར་བྱས་གང་ག་བཤད་ཀྱི་འདུག་བརྙན་ཐུང་འདི་ཁོ་རང་རང་འདི་སྐར་མ་དྲུག་ཙམ་ལས་མི་འདུག་ཧྲང་ཧའེ་གྲོང་ཁྱེར་གྱི་ཁ་ཐོག་ནས་མར་པར་བརྒྱབ་བྱས་ད་ཕལ་ཆེར་འདི་དེ་རིང་ཁ་སང་ཡིན་ན་མི་མེད་པའི་འདི་གཅིག་གནམ་གྲུ་བཟོ་འདྲ་ཆུང་ཆུང་འདི་མི་འདུག་ཡ་པར་ཆས་འདི་འདི་འདི་གཅིག་བརྒྱབ་ཡིན་ས་རེད།

ཨ་ནི་འདིའི་རྒྱབ་ལ་ཡང་རོལ་དབྱངས་གང་དག་ཆུང་ཆུང་བཏང་བྱས། གཙོ་བོ་དེ་ག་རེ་བྱས་འདུག་ཟེར་ན་ད་འདས་པའི་ཟླ་བ་འདི་ཟླ་བ་བཞི་པའི་ནང་ལོགས་ལ་ཡང། ཧྲང་ཧའེ་ལ་ཡང་དཀའ་ངལ་དེ་འཕྲད་དུས་ཙམ་པ། ད་མི་མང་གིས་སྒེའུ་ཁུང་ནང་ནས་མར་སྐད་བརྒྱབ་བྱས་ད་ང་ཚོར་རོགས་པ་དགོས་ཀྱི་འདུག་ང་ཚོར་ལྟོ་ཆས་ཟ་ཡག་མི་འདུག་ཅེས་སྐད་བརྒྱབ་པའི་འདི་འདྲའི་སྒྲ་དང། ཡང་ཁ་ཤས་ཅིག་གིས་ཡུལ་མི་འདི་འདྲའི་ས་གནས་ཀྱི་ཁོང་ཚོའི་གཞུང་ལ་ཡང་ཁ་པར་བཏང་བྱས་ད་སྐུ་ཅི་ང་ཚོར་དཀའ་ངལ་འཕྲད་འདུག་རོགས་པ་བྱེད་རོགས་ཞེས་ཟེར་བཞིན་པ། ཁོ་ཚོའི་རྩིས་ས་གནས་ཀྱི་གཞུང་དེ་ཚོའི་མགོ་ཁྲིད་དེ་ཚོས་ཡིན་ནའི་ད་ང་ཚོ་ལ་བྱས་བཅད་མི་འདུག་ད་གོང་གི་སྲིད་ཇུས་འདི་འདྲ་རེད་བཞག་ང་ཚོར་ཐབས་ཤེས་མི་འདུག་ཅེས་བྱས། མཚམས་མཚམས་མགོ་ཁྲིད་ཁ་ཤས་དམར་ཤོག་གི་མགོ་ཁྲིད་ཁ་ཤས་ཀྱིས་ད་བུ་མོ་གཅིག་གིས་ད་མིག་ཆུ་བཏང་བྱས་བཤད་པའི་གནས་ཚུལ་དང། ཡང་ཁ་ཤས་ཀྱིས་ཡིན་ན་ལྟོ་ཆས་ཟ་ཡག་མེད་དང་དཀའ་ངལ་འདི་ཞེ་པོ་ཞིག་འཕྲད་དུས་ཙམ་པ་སོ་སོའི་འདོད་པ་ལ་ཁྱི་དང་ཞི་མི་དང་འདི་བསད་པའི་འདི་སྒྲ་འདི་གོ་ཡག་འདུག། ཕ་མ་སྤུན་ཀྱག་འདི་སྨན་ཁང་ལ་ཡར་འགྲོ་ཐུབ་མ་སོང་ད་ཤི་འགྲོ་བྱེད་ཀྱི་འདུག་ཟེར་ཡག་འདི་སྐད་དང་འདི་འདེགས་སུ་འདི་ད་གང་འདྲ་ཅིག་གིས་གྲོང་པ་ཕན་ཚུན་ཁྱིམ་མཚེས་སྐད་བཤད་འགྱོག་དང། དེ་འདྲས། སྒྲ་མང་པོ་ཞེ་པོ་ཅིག། དེ་རྣམས་ནི་རུག་རུག་བཟོས་བྱས། སྐར་མ་དྲུག་གི་རིང་ལ་ཡང། ཕ་གིར་ཡང་བསྟན་ཡག་གི། པར་རིས་དེ་ཡིན་ན་ཧྲང་ཧའེ་གྲོང་ཁྱེར་དེ་ཁོ་ཐུགས་ག་ལེ་ཕྱིན་ཅིག་བསྡད། དེ་འདྲས་ཅིག་ན་འགྲོ་གི་འདུག་ད་དཔེར་ན་ཆ་བཞག་ན་བདེ་ཡག། དེ་བརྙན་ཐུང་དེ་དྲ་ཐོག་གསན་དང་ཕལ་ཆེར་དེ་ནས་ཡིན་ན། དེ་ཁོ་ཚོར་བ་དེ་གཉིས་ཀ་རེད་བསམ་བསམ་རེད་འདུག།

ད་ཡིན་ནའི་ད་རིང་སང་བལྟས་དུས་ན་ཚ་འདི་འགོས་ནད་ལས་མི་ཤི་གི་མི་འདུག་ང་ཚོ་ལྟོགས་ཤི་བྱས་ཁ་ལག་ཕར་ཚུར་མ་བསྐྱལ་ན་ལྟོགས་ཤི་ཐེབས་ནས་ཤི་ས་རེད་ཅེས་བྱས་དེ་འདྲ་བཤད་པའི་སྐད་ཆ་ཞིག་ད་དེ་འདྲ་བཟུམ་དེ་སྐད་ཆ་མང་པོ་ཞུས་ཏེ་གནད་དེ་ཁོལ་བཞག་ད་དཔེར་ན་ཆ་བཞག་ན། ད་རིང་གི་དེའི་གནས་ཚུལ་འདི་ངས་བྱས་ན་ག་རེ་བརྙན་ཐུང་འདིས་བདག་གི་ཚེ་ལ་ཡང་རྒྱ་ནག་མི་མང་ནང་ལོག་ལ་ཡང་ཤུགས་རྐྱེན་ཆེན་པོ་དང་དོ་སྣང་ཆེན་པོ་ཡོང་ཡག་གི་རྒྱུ་མཚན་གཅིག་དེ་རེད་བསམ་གྱི་འདུག་དེ་བས་ད་ཟླ་བ་གཅིག་ལྷག་ཙམ་ནང་ལོག་ལ་ཧྲང་ཧའེ་ལ་བྱུང་པའི་གནས་ཚུལ་དེ་ཚོ་ལ་ཡང་དོ་སྣང་བྱེད་མཁན་བྱེད་འི་ཡིན་ན། ད་དར་གི་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་འདི་ན་ཡོད་པའི་སྒྲ་ཐོ་དུར་བལྟ། མང་ཆེ་ཅིག་ལ་ཡང་དངོས་གནས་བྱས་ཉན་དུས་མི་རང་མཐོང་ཡང་ཡོད་པའི་མི་ཕར་ཚུར་རྒྱག་རེས་རྒྱབ་འགྱོག་དང་དེ་འདྲས་ཀྱི་སྒྲ་དེ་རེད་ཤག་ད་ཚང་མ་ལོག་གི་དེ་ཚོ་གང་ག་མཐོང་ཡོད་རེད་གོ་དེ་ད་རིང་དེ་ཕྱོགས་གཅིག་མཐོང་སང་ཉིན་ཕ་གི་ཡ་སྐར་ཆ་ཁ་ཤས་བྱས་པ་ཞིག་མཐོང་དེ་འདྲས་མཐོང་ཚར་ཡོད་རེད། མཐོང་རྗེས་ཡིན་ན་ཧྲང་ཧའེ་ནང་ལོག་ལ་ད་དང་གོ་འགོ་བཙུགས་ཟིན་པ་དཔེར་ན་ཆ་བཞག་ན་བརྙན་ཐུང་འདི་དང་གོ་འགོ་བཙུགས་སྟངས་དེ་ག་འདྲས་བཙུགས་འདུག་ཟེར་ན། ཚེས་གྲངས་བསྟན་ཟླ་བ་གསུམ་པའི་ཚེས་བཅོ་ལྔ། ཟླ་བ་གསུམ་པའི་ཚེས་བཅོ་ལྔའི་ཉིན་ཁ་དེ་ཧྲང་ཧའེ་གྲོང་ཁྱེར་གྱི་གཞུང་གི་འགོ་ཁྲིད་ཀྱི་གསར་འགོད་ཚོགས་འདུའི་ཐོག་ལ་ཡང་ད་སྒྲ་གཅིག་པོ་རེད་ད་ཁོ་པར་ཡོད་མ་རེད། སྒྲ་དེའི་སྒང་ལ་ཡང་གསར་འགོད་ཚོགས་འདུའི་ཐོག་ལ་ཡང་རྒྱ་ནག་གཞུང་གི་འགོ་ཁྲིད་ཅིག་གིས། ད་རེས་ཀྱི་ཨ་ནི་ཧྲང་ཧའེ་ནད་ཡམས་ཡོད་པའི་རྐྱེན་གྱིས་ཕལ་ཆེར་སྒོ་རྒྱག་གི་རེད་ཅེས་ཟེར་ཡག་གི་དཀྲོག་གཏམ་འདི་འདུག་ཧྲང་ཧའེ་ནི་སྒོ་རྩ་བ་ནས་རྒྱག་གི་མ་རེད་ཅེས་བཤད་པའི་སྒྲ་ཞིག་འདུག་ད་དོན་དངོས་ཐོག་ལ་ཡང་འདི་བཤད་ནས་ཉི་མ་གཉིས་ཕྱིན་ད་སྒོ་བརྒྱབ་པ་རེད་ལྟད་མོ་འདི་ནས་འགོ་བཙུགས་བྱས་ད་གང་ལྟར་སྐད་ཆ་འདི་བཟུམ་དེ། མང་པོ་ཞེ་པོ་ཅིག། ད་མང་ཆེ་དེ་འདི་རེད་ཤག་ད་མི་མང་གིས་སོ་སོའི་དཀའ་ངལ་བཤད་འགྱོག་འདི་རེད་ཤག། གཅིག་ཞུ་དགོས་གཅིག་བྱེད་བྱས། ཨ་འདི་སྐད་ཅིག་ད་གིན་ཞུས་པ་ནང་བཞིན་བྱས་ཡིན། བརྙན་ཐོག་ལ་ཡ་མང་ཆེ་ཅིག་གི་པར་ཆུང་ཆུང་འདི་འདི་སྔོན་ལ་མཐོང་ཚར་ཡོད་ཙང། ཨ་ད་རིང་ཉན་དུས་ཙམ་པ་ཁོ་གཅིག་བྱེད་དུས་དྲན་གསོ་བྱེད་བྱས་ཨོ་དེ་ཟླ་བ་དེ་དང་གོ་འགོ་དེ་ནས་ཟླ་བ་གསུམ་པའི་ཚེས་བཅོ་ལྔ་ཉིན་ཁ་ནས་ཐུགས་སུ་འགོ་བཙུགས་བྱས། ཨ་འདིའི་གཞུག་གུ་འདི་བྱུང་སོང་འདིའི་གཞུག་གུ་འདི་བྱུང་སོང་ཧ་ལམ་གཅིག་གིས་འདི་སྒྲ་དེ་གའི་གོ་དུས་ཙམ་པ་མིག་ལས་མིག་ལམ་ལ་ཡ་འདིའི་ལོ་རྒྱུས་འདི་གའི་ཟླ་བ་གཅིག་ལྷག་ཅིག་གི་དཀའ་ངལ་བྱུང་བ་འདི་གའི་ཚང་མ་ལོག་ཕར་རིམ་པས་ཅིག་དྲན་གསོ་སྐུལ་ཡག་དང་ཨ་ནི། འདིའི་རྒྱབ་ལོག་གི་རོལ་ཆ་དང་སྒྲ་འདི་གའི་གཅིག་པོ་བྱས་གཅིག་བྱེད་དུས་པར་མ་མཐོང་གོ་དུས་ཙམ་པ། ཁོའི་འདིའི་ནུས་པ་འདི་དེ་བས་ཡིན་ན་ཤུགས་ཆེ་ཡོད་པའི་ང་ལ་ཡ་ཚོར་བ་འདི་སྐྱེས་བྱུང་ཨ་ནི་ལྷག་པར་དུ་ཡིན་ན་རྒྱ་ནག་ནང་ལོག་བསྡད་མཁན་དང་ལྷག་པར་དུ་ཧྲང་ཧའེ་དུ་བསྡད་མཁན་དེ་ཁོ་རང་ཚོ་རང་གི་ཚོར་བ་འདི་མྱངས་ཡོད་པས་ཡིན་ན་དེ་བས་ཡིན་ན་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་གི་རེད་བསམ་གྱི་འདུག། ལས་འདི་ལ་ཁྱད་ཆོས་གཅིག་གཞན་པ་གཅིག་ག་རེ་འདུག་ཟེར་ན་འདས་པའི་ཟླ་བ་གཅིག་ལྷག་ཙམ་ནང་བརྙན་ཐུང་འདི་མང་པོ་སྤྱི་ཚོགས་དྲ་ལམ་སྒང་དུ་བཀོད་འདུག་ང་དེ་ཚོའི་ནང་ལོག་ལ་ཡང་བལྟས་པ་ཡིན་ན་ཁག་ཅིག་དེ་ལས་ཞེ་པོ་ཅིག་གིས་རྒྱ་ནག་གཞུང་ལ་སྐྱོན་བརྗོད་ཤུགས་ཆེ་བྱེད་མཁན་དེ་མང་པོ་འདུག་གུང་ཁྲན་ཏང་ལ་ཐད་ཀར་རང་ད་དཔེ་དེ་ཞེ་པོ་ཅིག་སྡུག་ཅག་ལབ་བྱེད་མཁན་དེ་གའི་བརྙན་ཐུང་འདི་ཏོག་ཏོག་མཐོང་ཡ་འདུག་འདི་ལས་ཧ་ལམ་ད་རིང་འདི་ན་བདམས་མི་འདུག་ད་རིང་འདི་ན་བདམས་པ་དེ་གའི་མང་ཆེ་ད་མི་མང་སོ་སོའི་སྡུག་གི་ཡོད་པ་དེ་གའི་དེ་བཤད་འགྱོག་དང་ཨ་ནི་སྐབས་རེ་གཅིག་བྱས་ད་ཉེན་རྟོག་མི་སྣས་ང་ཚོ་ཁ་ལག་སྐྱེལ་གར་སླེབས་བྱུང་ཟེར་བྱས་དེ་འདྲ་བྱས་འདུག། དེ་འདྲ་གསུངས་དང། ཚོད་དཔག་བྱས་ན་ལྟད་མོ་བཟོ་མཁན་ཁོའི་རེ་བ་ལ་བྱས་པ་ཡིན་ན། ཞེ་པོ་ཅིག་གུང་ཁྲན་ཏང་ལ་ཐད་ཀར་རང་སྐྱོན་བརྗོད་བྱེད་ཚིག་རྩུབ་པོ་འདི་བེད་སྤྱོད་མ་བཏང་ན། ཨ་ནི་བརྙན་ཐུང་དེ་གཅིག་བྱས་ན་རྒྱ་ནག་གི་དྲ་ལམ་ནང་ལོག་ལ་ཡང་ད་གང་འདྲ་གནས་བྱས་བསྡད་ཐུབ་ཡག་གི། ནུས་པ་དེ་ཆེ་བ་ཡོང་གི་རེད་བསམ་བསམ་ཕལ་ཆེར་དེ་འདྲའི་གི་བསམ་བློ་གཅིག་གི་འཁོར་ཡོད་སྲིད་པ་རེད་བསམ་གྱི་འདུག་ད་ཡིན་ནའི་ལས

འདི་ཡང་སེ་ཡང་སེ་ཨ་ནི། བདག་འཇོག་རྒྱབ་བྱས་ད་ལྟ། ཧ་ལམ་ཅིག་རྒྱ་ནག་གི་དམ་དྲག་ཞེ་པོ་བྱས་པའི་རྗེས་ལ་ཅིག་སྣང་ཚུལ་འདིའི་རིགས་དེ་ཡིན་ན་ཧ་ལམ་ད་རིང་ནི་ཐོག་མ་དང་པོ་རེད་ཅེས་བྱས། རྒྱ་ནག་གི་དྲ་ལམ་ལ་ཡང་ཞིབ་འཇུག་བྱེད་མཁན་ད་དེ་ཚོ་མང་པོ་ཅིག་གིས་དེ་འདྲས་ཟེར་གྱི་འདུག་ད་གང་ལྟར། ད་རིང་གི་ཁོའི་བརྙན་ཐུང་འདིའི། ནུས་པ་དེ་གཅིག་ག་རེ་གཙོ་བོ་ག་རེ་ཐོན་སོང་ཟེར་ན་གཅིག་ནས་ཡིན་ན་ད་འདས་པའི་ཟླ་བ་གཅིག་ལྷག་ཅིག་གི་ཧྲང་ཧའེ་བྱུང་པའི་གནས་ཚུལ་དེ་ཚོའི་ཟིན་ཐོ་བཟོ་འདྲ་ཆགས་བྱས་རྗེས་མ་ཅིག་མིག་མ་མཐོང་ནའི་སྒྲ་ལ་ཉན་བྱས་ཨོ་ད་དེའི་སྐབས་དེ་འདི་འདྲས་བྱུང་ཤག་ཨ་བསམ་བསམ་ཅིག་དངོས་གནས་ཚོར་བ་ཅིག་སྙན་ཡག་ཅིག་གི་སྒྱུ་རྩལ་གྱི་ལམ་ནས་བལྟས་པ་ཡིན་ན་འདི་འདྲས་ཅིག་མཐོང་ཡག་འདུག་བསམ་གྱི་འདུག་ད་ཆབ་སྲིད་ཀྱི་གནད་དོན་ཁོ་ནས་བཤད་པ་ཡིན་ན་བཟོ་སྟངས་མཁས་ལོས་དང་དེ་ཚོའི་ཕྱོགས་མང་པོ་ཅིག་ནས་དར་ཁྱབ་ཆེན་པོ་ད་ག་ཙམ་དང་མི་ལ་ཡང་སེམས་འགུལ་ད་ག་ཙམ་ཅིག་ཐེབས་པ་ལྟ་མཁན་ད་ག་ཙམ་མང་པོ་བྱུང་ཙང་དངོས་གནས་རྒྱ་ནག་གཞུང་གིས་ད་ག་རེ་ཟེར་དྲ་ལམ་ལ་ཡང་དམ་དྲག་བྱས་བྱས་ཅིག་གང་ལྟར་ཁོ་རང་ཚོའི་ལྟ་བ་དང་མ་མཐུན་པ་དང་ཁོ་རང་ཚོ་ལ་ཡང་བཟང་ཕྱོགས་དེ་མ་ཐོན་ཡག་གི་གནས་ཚུལ་ཚང་མ་ལོག་མེད་པ་བཟོ་བ་རེད་ད་ཡིན་ནའི་ད་རིང་དེ་མེད་པ་བཟོ་བཞིན་འདུག་ཡིན་ནའི་བཟོ་ཡག་ལ་དཀའ་ངལ་ཞེ་པོ་ཅིག་འཕྲད་པ་ད་ག་རང་ཁོ་ནས་ཡིན་ན་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ལ་ཡང་དམ་དྲག་བྱེད་ཡག་གི་ལས་དོན་དེ་ལ་ཡང་ད་གི་རྣམ་པ་གསར་པ་ཅིག་རེད་བསམ་གི་འདུག་དེ་ག་རེ་ཡིན་ཟེར་ན་དཔེར་ན་ཆ་བཞག་ན་ད་སྔོན་མ་དང་པོ་དང་པོ་ཅིག་སྤྱི་ཚོགས་དྲ་ལམ་དེ་ཚོ་ཐོན་དུས་ཙམ་པ་དགའ་བ་འཛམ་བུ་གླིང་ནང་ལོག་གི་དོ་ཞིབ་འཇུག་བྱེད་མཁན་དང་ཨ་ནི་སྤྱིར་བཏང་མི་ང་རང་ཚོ་བཟོ་འདྲ་མང་ཆེ་བ་ཞིག་བསམ་བློའི་ནང་ལོག་ཨོ་ད་སྤྱི་ཚོགས་དྲ་ལམ་སླེབས་སོང་ན་ཨ་ནི་འཛམ་བུ་གླིང་ནང་ལོག་ལ་ཡང་ལྷག་པར་དུ་སྲིད་དབང་སྒེར་གཅོད་ཅན་གྱི་སྤྱི་ཚོགས་དེ་ཚོའི་ནང་ལོག་ཡང་ད་མི་མང་གི་གཏམ་བརྗོད་རང་དབང་ལ་ཡང་དམ་དྲག་བྱེད་ཡག་ཞེ་པོ་ཅིག་ཁག་འགྲོ་གི་རེད་དེ་ཚོ་གང་ག་ལོག་ཡིན་ན་ཞེ་པོ་ཅིག་ད་མིའི་གཏམ་བརྗོད་རང་དབང་གི་གར་སྟེགས་གསར་པ་ཅིག་རྙེད་པར་བསམ་ཞེ་པོ་ཅིག་ང་ཚོས་ཅིག་རེ་བ་ཆེན་པོ་ཞེ་པོ་ཅིག་རྒྱབ་པ་རེད་པ། ཡིན་ནའི་ལས་ད་རེ་བ་དེ་ག་ལི་ག་ལི་ཆུང་ཆུང་ཆུང་ཕྱིན་བྱས་ད་འདས་པའི་ལོ་གཉིས་ནང་ལོག་ལྟ་ཐུག་ལྟ་དུས་ཙམ་པ། འདིའི་ཚབ་ལ་ཡང་ཡག་པོ་ཡོང་རྒྱུའི་ཚབ་ལ་ཡང་འདིའི་ལྡོག་ཕྱོགས་ཀྱི་ལམ་ཁ་དེ་ཕྱིན་བྱས་ཨ་ནི་སྤྱི་ཚོགས་དྲ་ལམ་དེ་ཚོ་ཡིན་ན་དཔེར་ལྟ་རྒྱ་ནག་གཞུང་གིས་ཁོ་རང་ཚོའི་ཆབ་སྲིད་ཀྱི་དྲིལ་བསྒྲགས་བྱེད་ས་དང་ཨ་ནི་མི་མང་གི་བསམ་བློ་ལ་ཡང་གང་ལྟར་ཅིག་འགུལ་སྐྱོད་རྒྱག་ཡག་གི་ལག་ཆ་ཡོད་ན་མེད་ན་རེ་ཆགས་བྱས་ཏེ་སྲིད་དབང་སྒེར་གཅོད་ཅན་གྱི་ལག་ཆ་ཅིག་ལ་གྱུར་པ་རེད་གྱུར་བྱས་ཡིན་ན་ད་ང་ཚོ་འདས་ཡག་ཅིག་གི་ཧ་ལམ་རེ་བ་ཞེ་པོ་བརླག་པའི་སྐབས་དེ་ཡང་ད་རིང་གི་ད་དཔེར་ན་ཆ་བཞག་ན་དེ་དམིགས་བསལ་ཨ་ད་ཟླ་བ་བཞི་པའི་སྐད་སྒྲ་ཟེར་བ་དེ་རྒྱ་ནག་ནང་ལོག་ལ་དར་ཁྱབ་ཆེན་པོ་བྱུང་སྟངས་དང་ཨ་མི་མང་ཚོས་ཡང་བསུབས་ཚར་ནའི་ལས་ད་དུང་མུ་མཐུད་བྱས་པ་རེད་པ་དེ་ནས་ག་རེ་མཐོང་ཟེར་ན་སྤྱི་ཚོགས་དྲ་ལམ་དེ། མ་རྩ་ནས་གཅིག་སྲིད་དབང་སྒེར་གཅོད་ཅན་རྒྱ་ནག་དམར་ཤོག་ལྟ་བུས་ཡིན་ན་བེད་སྤྱོད་བཏང་བྱས་ཁོང་ཚོའི་ཆེད་དུ་ཨ་མི་མང་གི་བསམ་བློ་ལ་ཡང་འགྱུར་ལྡོག་བཏང་ཡག་གི་ལག་ཆ་ལྟ་བུ་ཆགས་ཡོད་པས་ཡིན་ནའི་ལས་སྤྱི་ཚོགས་དྲ་ལམ་གྱི་གར་སྟེགས་དེ་ད་དུང་མུ་མཐུད་བྱས་ཡིན་ན་མི་མང་ཚོས་སོ་སོའི་བསམ་ཚུལ་བཤད་ཡག་དང་གཞུང་ལ་ཡང་མ་འདོད་པའི་རྣམ་འགྱུར་བསྟན་ཡག་གི་ཀྱི་འགྲན་རྩོད་བྱེད་སའི་དམག་ས་རེད། ད་དུང། ཕྲན་བུ་ཅིག་བསྡད་ཡོད་པ་དང་ད་གཅིག་དཀའ་ངལ་དམིགས་བསལ་འདི་འཕྲད་པའི་སྐབས་ཡིན་ན་རྒྱ་ནག་ལྟ་བུ་ཡིན་ནའི་མི་མང་ཚོས་འདི་ནར་ཕྱིན་རྗེས་ཡིན་ན་བཤད་ཡག་གི་བློ་ཁོག་དང་འདི་འདྲས་རྙེད་ཀྱི་ཡོད་པ་ད་རིང་ནས་གསལ་པོ་ཞེ་དྲག་མཚོན་བཞག་བསམ་བསམ་རེད་འདུག་བྱས་ཙང། ད་རིང་ང་ཚོའི་དེ་བར་བརྒལ་སའི་བསྐྱར་ཞིབ་ལས་རིམ་དེ་ད་ག་མཇུག་སྒྲིལ་གྱི་ཡིན། ང་ཚོའི་ལས་རིམ།